སོ་སོར་ཐར་ཅེས་པ། གཞན་གྱི་རྣམ་རིག་བྱེད་སོགས་ཀྱིས་ཟེར་དུས། ད་འོ་ན་སོ་ཐར་གི་སྡོམ་པ་དེ་གང་འདྲས་ཐོབ་དགོས་རེད་ཟེར་ན། སོ་ཐར་གི་སྡོམ་པ་དེ་གཞན་གྱི་རྣམ་པར་རིག་བྱེད་ལ་བརྟེན་ནས་ཐོབ་དགོས་རེད་ས། གཞན་གྱི་རྣམ་པར་རིག་བྱེད་དེ་རེད་བ་དཔེར་ན། དགེ་སློང་གི་སྡོམ་པ་དགེ་ཚུལ་གྱི་སྡོམ་པ་དེ་ཚོ་ཡིན་ན། ཨ་ནི། མཁན་སློབ་དེ་འདྲ་གིས་ཨ་ནི།

དེ་ལས་ཆེས་ཕྱོགས་སུ་ཡོད། དེ་ནས་ཡང། ཁ་ཅིག་བསྙེན་གནས་ཀྱི་སྡོམ་པ་ལེན་ཡ་དེ་ལ། ཉི་མ་བཅོ་ལྔ་པོ་དེ་ལེན་ཆོག་གི་རེད་ཟེར། ནི། ཉ་སྟོང་བརྒྱད་གསུམ་ལ། དུས་རྟག་པར་བྱས་ངས་དེ་ནི། བསྙེན་གནས་བསྙེན་གནས་སྲུང་གི་ཡིན། དེ་འདྲའི་ཁས་ལེན་པ་དེ་འདྲའི་ཡོད་རེད། དེ་ཚོ་ཡིན་ན། ནི། ཁར་སོ་བར་ཉིན་ཞག་གཅིག་མ་ཚད་པ་བྱས་ནས། ད་ཉི་མ་བཅོ་ལྔ་ཙམ་དེ་འདྲའི་ལེན་དགོས་རོགས། དཔེར་ན། ཆོ་འཕྲུལ་དུས་ཆེན་རེད་བ་ཨ་ནི་ཚེས་པ་གཅིག་ནས་བཅོ་ལྔ་བར་དུ་ང་དེ་ནི། བསྙེན་གནས་ལ་བསྡད་ཀྱི་ཡིན། དེ་འདྲའི་ཁས་ལེན་ན། ནི། དེ་འདྲའི་ཁས་ལེན་པ་ཡོད་དེ་སོགས་དེ་འདྲི་རྒྱུ་ཡོད་དེ་ལུང་ཡོར་བ་ལུང་འདུག་བ་དེ་འདྲ་རེད་དེ་སྡོམ་པ་ཁོ་ན་ཉིན་ཞག་རེ་རེ་ཡིན་པ་རེད་ཉིན་ཞག་ཉིན་ཞག་རེ་རེ་མ་གཏོགས་དེ་ཚོ་ལེན་དུས་ག་ལ་ཉི་མ་བཅོ་ལྔ་རེ་འགོར་དེ་བྱེད་ཀྱི་ཟེར་ན་དེ་འདྲ་ལེན་ན་དེ་འགྲིག་གི་ཡོད་མ་རེད་དེ་ནི་ཟླ་བ་རེ་གི་ཕི་གེ་ཉ་སྟོང་བརྒྱད་གསུམ་ལ་ངས་བསྙེན་གནས་དེ་ལེན་གི་དང་པོ་ལེན་དུས་ག་དེ་འདྲ་ལེན་ན་དེ་འགྲིག་གི་ཡོད་ཟེར་གི་ཡོད་པ་འདྲ། དེ་སོགས་འདྲ་འདྲི་པ་རྣམས་དེ་ཡོར་བ་ལྟ་འདི་དོགས་གཅོད་མང་པོ་ཡོད་འདུག་འདི།

ཆ་ཚང་སྲུང་ཡག་ཁས་ལེན་དགོས་རེད་དེ་མ་བྱས་ན་དགེ་བསྙེན་གྱི་སྡོམ་པ་ཐོབ་གི་མ་རེད། དངོས་གནས་ཕི་གེ་སྲུང་སྲུང་དུས་ག་ལ་ཨ་ནི། གཅིག་སྲུང་ཐུབ་ན་གཅིག་སྲུང་གཉིས་སྲུང་ཐུབ་ན་གཉིས་སྲུང་གཞན་དག་སྲུང་མ་ཐུབ་ན་ཨ་ནི་བྱས་ཙང་དེ་ནི་དེའི་ཆ་ནས་ཨ་ནི་སྣ་གཅིག་སྤྱོད་པ་སྣ་འགའ་སྤྱོད་པ་དེ་ནི་ག་རེ། དེ་ནི་ཕལ་ཆེར་སྤྱོད་པ་ཨ་ནི་ལྔ་ཀ་སྲུང་ཐུབ་མཁན་དེ་དག་ཡོངས་རྫོགས་སྤྱོད་པ། འོ་ད་དེ་འདྲའི་ལབ་པ་ཡིན། ཁ་ཆེ་ཁ་ཆེ་བྱེ་བྲག་སྨྲ་བས་བཤད་སྟངས་དེ་དེ་འདྲ་ཡིན་པ་རེད་བ། གལ་ཏེ་ཐམས་ཅད་སྡོམ་ཡིན་ན་སྣ་གཅིག་སྤྱོད་སོགས་ཇི་ལྟ་བུ།

ད་དེ་ནས་མི་རེས་འདུལ་བ་ཆུང་ངུ་ལ་སོགས་ཡིད་ཇི་བཞིན་ཟེར་གྱི་ཡོད་པ། ཨ་ནི། དཔེར་ན། དགེ་སློང་གི་སྡོམ་པ་དང་དགེ་ཚུལ་གྱི་སྡོམ་པ་དེ་དག་ཡིན་ན་དེ་ལ་ཆུང་ངུ་འབྲིང་ཆེན་པོ་ཟེར་ཡོད།

དེ་ལ་རང་གི་འདི་བ་ལ་ཆུང་མ་ཚུར་བླངས་ནས་དེ་དེ་ལ་སྤྱོད་པ་དེ་ལ་ལོག་གཡེམ་ཟེར་གྱི་མ་རེད། འོ་དེ་དེ་རེད། སྡོམ་པ་ཇི་ལྟར་ཁས་བླངས་བཞིན་ཐོབ་ཀྱི་རྒྱུད་ལས་མ་ཡིན་ནོ། དང་པོ། སྡོམ་པ། ཚུར། ཐོབ། དེ་ལེན་དུས་ག་ལ། ངས་ལོག་གཡེམ་བྱེད་ཀྱི་མེད་སྡོམ་པ་ཁས་ལེན་པ་རེད་བ། དེ་ཁས་ལེན་པ་ནང་བཞིན་གྱི་སྡོམ་པ་དེ་ཐོབ་པ་རེད། དེ་མ་གཏོགས། རྒྱུད་ལས་མ་ཡིན་ནོ་ཟེར་དུས་ག་ལ། དཔེར་ན། དེ་རིང། བུད་མེད་འདི་ལ་ངས་ལོག་གཡེམ་བྱེད་ཀྱི་མེད་ཟེར་དེ་འདྲས་ཀྱི། ཁས་ལེན་པ་མ་རེད།